ཨ་རིའི་གྲོས་ཚོགས་འོག་མ་ནས་ཁ་སང་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ལ་ཚད་མཐོའི་མང་མོས་རྒྱབ་སྐྱོར་ཐོབ་ཡོད་ཅིང། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་གནས་སྟངས་དེ་དང་འབྲེལ་བོད་རྒྱའི་དཀའ་རྙོག་མ་སེལ་བར་མི་ལོ་དྲུག་ཅུ་རེ་ལྔ་ཙམ་འགྲོ་བཞིན་ཡོད་ཀྱང། བོད་དོན་དེ་ད་དུང་ཡང་ཨ་རིའི་སྲིད་དོན་ཚོགས་པ་གཉིས་ཀས་གལ་ཆེར་བརྩིས་ཏེ་མུ་མཐུད་རྒྱབ་སྐྱོར་གནང་གི་ཡོད་པ་རེད་ཅེས་གསུངས་གནང་སོང།

རོགས་བོད་པའི་གནས་ཚུལ་འདི་ད་ལྟ་ཡིན་པ་ཡིན་ནས་ཀྱི་གསོན་པོ་གནས་ཐུབ་པ་ཞིག་གནས་སྟངས་ཤིག་མཐོང་གི་ཡོད་རེད་ཨ་འདི་ཡོད་ཙང་པ་འདི་འདི་ད་རིང་ཁྲིམས་འཆར་འདི་ཚད་མཐོ་བའི་རྒྱབ་སྐྱོར་རག་པ་འདི་ཁོ་རང་གཟི་བརྗིད་ཅིག་ཆགས་བསྡད་ཡོད་རེད་ཨ་ནི་ད་ལྟ་ད་བོད་ཀྱི་ལོ་གསར་འདི་བཏང་ཚར་རེད་བ་འདི་ནས་ཨ་ནི་ད་རིང་གི་གཏམ་བཟང་འདི་ཐོས་པ་འདི་ནས་བྱས་བྱས་བོད་ཀྱི་གནད་དོན་འདི་རྒྱ་ནག་གུང་ཁྲན་ཏང་གཞུང་གིས་བོད་ཀྱི་གནད་དོན་དེ་དེ་འདྲའི་བྱས་རྗེས་མ་བྱམས་བརྩེ་བཏང་ཡ་དང་མ་གནོན་ཤུགས་བཏང་ཡ་ད་དེ་མ་ཡིན་པ་དངོས་ཡོད་ཀྱི་གནས་སྟངས་ཐོག་ནས་གྲོས་མོལ་བྱེད་དགོས་པ་དེ་དུས་ཚོད་སླེབས་པ་ཅིག་ངོས་འཛིན་བྱེད་དགོས་རེད། ད་རིང་གྲོས་འཆར་དེ་ད་གྲོས་ཚོགས་འོག་མའི་ངོས་ནས་ད་ལྟ་དེ་ལྟ་སྐོར་རྒྱབ་སྐྱོར་ཐོབ་ཡོད་རེད་ད་དེའི་རྗེས་ལ་གྲོས་ཚོགས་གོང་མ་ནས་རྒྱབ་སྐྱོར་བྱེད། ང་རང་ཚོ་ཡིན་ནས་བོད་མི་སྒྲིག་འཛུགས་ཡིན་ནས་ཀྱི་ཡིད་ཆེས་བརྟན་པོ་ཡོད། ད་ཐེངས་གྲོས་ཚོགས་འོག་མ་ལ་རྒྱབ་སྐྱོར་གནང་བ་ནང་བཞིན་གྱི་ཨ་རིའི་གྲོས་ཚོགས་གོང་མ་ཡིན་ནའི་ཨ་ནི་དེ་དེ་བཞིན་གྱི་རྒྱབ་སྐྱོར་གནང་ཡས་ཀྱི་ང་ཚོ་ཡིད་ཆེས་ཡོད་ཟེར་དེ་ཞུ་ཡས། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས།
བོད་ཕྱི་ནང་གཉིས་ཀྱི་བོད་མི་ཚང་མ་ལོགས་ལ་ཡར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན་ད་རིང་དེ་ད་བོད་རྒྱལ་ལོ། ཤིང་འབྲུག་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་གི་ལོ་གསར་ཚེས་པ།

ཁྲིམས་འཆར་གཅིག་ནི་ད་འདས་པའི་ལོ་གཉིས་ནང་བཀའ་ཤག་སྐབས་བཅུ་དྲུག་པའི་དཀའ་ལས་བརྒྱབ་པ་རེད་དེ་དང་མཉམ་དུ་ཨ་རི་དོན་གཅོད་རེད་དེ་ནང་བཞིན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་ཞུ་གཏུག་བྱེད་མཁན་དང་ད་ཅིག་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཅིག་གིས་མཉམ་རུབ་བྱས་པའི་རྒྱུ་མཚན་ལ་བརྟེན་ནས་གྲོས་ཚོགས་འོག་མའི་ནང་ལ་འདུག་བྱས་ནས་ད་ཚད་མཐོ་པོ་གི་ད་གྲོས་ཚོགས་འཐུས་མི་བཞི་བརྒྱ་སུམ་ཅུ་སོ་གཅིག་ཡོད་པའི་ནང་ལོགས་ནས། བཅུ་གཉིས་ཀྱིས་འོས་འཕེན་མེད་པ་དང་བཅུ་བདུན་གྱིས་དགག་པ་བརྒྱབ། ཨ་ནི་སུམ་བརྒྱ་དགུ་བཅུ་གོ་གཉིས་ཀྱིས་རྒྱབ་སྐྱོར་བྱས་ད་ཚད་མཐོ་པོ་འདུག་བྱས་ནས་ཨ་ནི་གཏན་འབེབས་བྱས་ཐུབ་པ་འདུག་བྱས་བྱུང་ཡོད་རེད། དགག་པ་རྒྱག་མཁན་ཚོ་ཡིན་པ་ཡིན་ནའི་ཁོ་ནང་དོན་དེ་ད་དུང་ཏོག་ཙམ་བླ་གྲྭ་ཤག་ཏོག་ཙམ་ཤུགས་ཆེ་རུ་བཏང་དགོས་ཀྱི་འདུག་བྱས་ནས་དགག་པ་རྒྱག་མཁན་རེད་མ་གཏོགས་ཅིག་ཡང་བོད་པར་རྒྱབ་སྐྱོར་མེད་པའི་ཐོག་ནས་མ་རེད་ད་འདི་ཕལ་ཆེར་སྤྱི་མོས་རེད་བྱས་ནས་གསུངས་པ་ཡིན་ནའི་མ་འགྲིག་ཡག། གང་ཡང་ཡོད་མ་རེད་བསམ་གྱི་འདུག་དེ་ཡིན་དུས་ང་ཚོ་བོད་པའི་གནད་དོན་འདི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ཉག་གཅིག་ལ་བརྟེན་ནས་ད་ལྟ་བར་དུ་ཅིག་འཛམ་བུ་གླིང་འདི་ནང་ལ་གནས་ཐུབ་པ་དང་གནས་ཐུབ་པ་ཙམ་དུ་མ་ཡིན་པའི་གི་ད་ལྟ་ཡིན་པ་ཡིན་ནས་ཅིག་བོད་དོན་གང་ལ་ཡང་ང་ཚོ་འབད་བརྩོན་ཞུས་པ་ཡིན་ན་དཀའ་ལས་བརྒྱབ་པ་ཡིན་ན་རྒྱལ་ཁབ་གཞན་པ་ལྷག་པར་དུ་ད་ཨ་མི་རི་ཀ་སྟོབས་ཆེན་རྒྱལ་ཁབ་ཆགས་ཀྱི་ཡོད་རེད་དེ་འདྲའི་ནང་ལ་ང་ཚོ་རྒྱབ་སྐྱོར། ཡོང་གི་ཡོད་པ་དང་ད་དེ་ད་ལྟ་རིམ་པ་གཅིག་ཚར་བ་རེད་མ་གཏོགས་མཐའ་མ་ཚར་ཡོད་མ་རེད་ད་ལྟ་དེ་གྲོས་ཚོགས་འོག་མའི་ནང་ལོགས་ལ་ཡང་ན་ནིང་ཕྱི་ཟླ་བཅུ་གཅིག་ཚེས་བཅུ་དྲུག་ཉི་ཤུ་རྩ་དྲུག་ཉིན་མོ་དེ་ནི་ཚོགས་ཆུང་ཕྱི་འབྲེལ་ཚོགས་ཆུང་གི་ངོས་ནས་ཐག་གཅོད་བྱེད་ད་ད་ལན་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་མོ་དེ་ནི་གྲོས་ཚོགས་འོག་མའི་གི་གྲོས་ཚོགས་རང་ནས་ཚད་མཐོ་པོའི་རྒྱབ་སྐྱོར་ཐོག་ནས་དེ་བྱུང་ད་དེ་ནས།

འབད་བརྩོན་བྱས་བྱས་པ་དེ་གིས་ནི་གྲུབ་འབྲས་ཆེན་པོ་གཅིག་ད་ལན་འདུག་སེ་ཐོན་པ་རེད་དེ་ལ་མཉམ་རུབ་གནང་མཁན་ཚང་མ་ལོགས་ལ་ཡག་ཐུགས་རྗེ་ཆེ་ཞུ་གི་ཡིན་ལྷག་པར་དུ་ད་ལྟ་ང་ཚོ་གྲོས་ཚོགས་ལ་ཡང་དེ་ཚོ་བཅར་བའི་སྐབས་དེ་ནི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཚོགས་གཙོ་རེ་ཆར་ཇི་ཀེར་མཆོག་ཁོ་རང་ཡིན་པ་ཡིན་ནས་ད་ང་ཚོ་མཉམ་དུ་ག་དུས་ཡིན་ནས་ཡང་ཝ་ཤིང་ཏོན་ཡོང་བ་བྱས་ང་ཚོ་མཉམ་རུབ་ཀྱི་ཐོག་ནས་འདུག་སེ་ནུས་པ་བཏོན་ཐུབ་པ་བྱུང་བ་རེད་ད་ལྟ་ཡིན་ནས་མུ་མཐུད་ནས་ང་ཚོ་འབད་བརྩོན་བྱེད་དགོས་ཀྱི་ཡོད་རེད་ཨ་རི་གི་སྲིད་འཛིན། ཨ་རིའི་སྲིད་འཛིན་གྱི་ངོས་ནས་མཚན་རྟགས་བསྐྱོན་པའི་ཉིན་མོ་དེ་ཁྲིམས་ཆགས་ཀྱི་ཡོད་རེད། དེའི་སྐབས་དེར་ད་ང་ཚོ་ཞིག་ངོས་ནས་དགའ་བ་སྒོམ་དགོས་ཡ་གནས་སྟངས་ཅིག་ཆགས་ཀྱི་རེད། ད་ལྟ་བརྒྱུད་རིམ་གྱི་ནང་ལོགས་ནས་ཅིག་ཕངས་གཉིས་པ་རེ་བ་ཇི་ལྟར་འདུག་སེ་བྱས་བྱས་ད་ལྟའི་གོམ་པ་དེ་ཞིག་རྒྱབ་ཐུབ་ཡོད་རེད་ཅེས་དེ་བཞིན་ཞུ་ཡ་ཡིན། ཐུགས་རྗེ་ཆེ་ཚང་མ་ལོགས་ལ་ཡ་ཚང་མ་ལོགས་ང་ཚོ་རང་བཙན་རྩོད་མཁན་ཡིན་ནི་རེད་དབུ་མ་རྩོད་མཁན་ཡིན་ནི་རེད་ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ནས་ང་ཚོ་ཚང་མ་ལོགས་ཤུགས་རྒྱག་ཡ་གཅིག་པ་ཡིན་པ་སོང་ཙང་ཚང་མས་ཀྱི་ནུས་པ་མཉམ་སྤུངས་བྱས་བྱས་ཧ་རུ་བུ་རུ་གནང་རོགས་གནང་ཞེས་ཞུ་ཡ་ཡིན་ཐུགས་རྗེ་ཆེ།
ཁོང་སྐུ་སྒེར་གྱི་ཊུ་ཊར་བརྒྱུད། རྒྱ་ནག་གཞུང་གིས་བོད་ལ་གདུག་རྩུབ་ཀྱིས་བཙན་འཛུལ་བྱས་ཏེ་མི་ལོ་དྲུག་ཅུ་རེ་ལྔ་ཕྱིན་པའི་རྗེས་ཀྱི་དེ་རིང་ཨ་རིའི་གྲོས་ཚོགས་ཀྱིས་བོད་དོན་ཁྲིམས་འཆར་ལ་ཚད་མཐོའི་མང་མོས་ཀྱི་རྒྱབ་སྐྱོར་གནང་བ་དེས་བོད་ཀྱི་དངོས་ཡོད་ཀྱི་ལོ་རྒྱུས་ཀྱི་གནས་བབ་ངོས་བཞེས་གནང་བ་མ་ཟད་དུས་ཚོད་ཇི་ཙམ་འགོར་མིན་ལ་མ་ལྟོས་པར་བོད་ཀྱི་དངོས་ཡོད་དང་བདེན་པའི་ཆེད་འཐབ་རྩོད་བྱེད་པར་བྱེད་རིན་ཡོད་པ་ཞིག་བྱུང་ཡོད་པས་དེ་ལྟའི་རྒྱབ་སྐྱོར་གནང་བར་ཨ་མི་རི་ཀའི་གྲོས་ཚོགས་ལ་རྗེས་སུ་ཡི་རངས་དང། གྲོས་འཆར་འདིའི་ཐོག་ནས་རྒྱ་ནག་གཞུང་གིས་བོད་ཀྱི་དངོས་ཡོད་གནད་དོན་སྐོར་ལ་མི་བདེན་རྫུན་སྒྲིག་གིས་འཁྱོག་བརྗོད་བྱེད་པར་ཁ་གཏད་གཅོག་རྒྱུ་དང། བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཡིན་ཞེས་པའི་རྒྱ་ནག་གི་འཁྱོག་བརྗོད་ལ་ངོས་ལེན་མི་བྱེད་པ། མ་ཟད་རྒྱ་ནག་གཞུང་ཕྱོགས་ནས་གོང་ས་མཆོག་གི་སྐུ་ཚབ་བམ་མང་གཙོའི་ལམ་ནས་འོས་འདེམས་བྱུང་བའི་བོད་པའི་དབུ་ཁྲིད་དང་ལྷན་དུ་བོད་རྒྱ་གྲོས་མོལ་བསྐྱར་དུ་འགོ་འཛུགས་བྱེད་དགོས་པའི་གནོན་ཤུགས་སྤྲོད་དགོས་པ་སོགས་ཚུད་ཡོད་པས། དེའི་ཐད་ལ་འབྲེལ་ཡོད་ཚང་མས་འབད་བརྩོན་གནང་བར་བཀའ་དྲིན་ཆེ་ཞེས་ཞུས་གནང་འདུག་ལ། བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ནས་ཀྱང་ཁོང་སྐུ་སྒེར་གྱི་ཊུ་ཊར་ཐོག་ནས། ཨ་རིའི་གྲོས་ཚོགས་ཀྱིས་བོད་དོན་ཁྲིམས་འཆར་ལ་ཚད་མཐོའི་རྒྱབ་སྐྱོར་གནང་བར་དགའ་བསུ་དང་བོད་མི་རྣམས་དང་བོད་མི་རྣམ་པའི་རང་ཐག་རང་གཅོད་ཀྱི་ཐོབ་ཐང་ལ་རྒྱབ་སྐྱོར་གནང་བར་ཨ་རི་གཞུང་ལ་ཐུགས་རྗེ་ཆེ་ཞུས་གནང་འདུག་ལ། གྲོས་ཚོགས་འཐུས་མི་སྐུ་ཞབས་མེག་གྷ་ཝན་མཆོག་དང་སྐུ་ཞབས་མེག་ཁོལ་རྣམ་གཉིས་ཀྱིས་སྣེ་ཁྲིད་གནང་བའི་འོག་གལ་ཆེའི་བོད་དོན་གྲོས་འཆར་རྣམས་ཕེབས་པར་བཀའ་དྲིན་ཆེ་ཞེས་ཞུས་གནང་འདུག།